ལེ་ཚན་འདིའི་ནང་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོ་ཡི་གསལ་བསྒྲགས་ཤིག་ངོ་སྤྲོད་ཞུ་རྒྱུ་ཡིན། ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོས་ང་ཚོ་བོད་མི་ཡི་རིག་གཞུང་དང། ངོ་བོ་སྲུང་སྐྱོབ་ག་འདྲ་གནང་གི་ཡོད་དམ། ཨོ་སི་ཀྲི་ལི་ཡའི་ནང་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཀྲི་ལི་ཡ་རྒྱལ་ཡོངས་གཙུག་ལག་སློབ་གྲྭ་ཆེན་མོའི་དྲ་ཐོག་བརྒྱུད་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང། བོད་ཡིག་སློབ་སྦྱོང་བརྒྱུད་ནས་སློབ་སྦྱོང་དང་མདུན་ལམ་གྱི་གོ་སྐབས་མང་པོ་ཡོད་པ་ཡིན། སློབ་ཕྲུག་གི་གནས་ཚད་མི་འདྲ་བ་ཚང་མར་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་ཅིང། དྲ་ཐོག་གི་སློབ་ཚན་ཁག་ཁྱེད་རང་ས་གནས་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་པ་ཡོད་པ་རེད། ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ཡི་སློབ་དུས་དང་པོ་ཡི་སློབ་ཞུགས་ཐོ་འགོད་དེ་བཞིན་ཕྱི་ཟླ་གཉིས་པ་ཡི་ཚེས་ཉེར་བཞི་ཉིན་སྒོ་རྒྱག་རྒྱུ་ཡིན་པ་བཅས། ཞིབ་ཕྲའི་གནས་ཚུལ་ཁག་མཁྱེན་འདོད་ཡོད་ཚེ། Australia ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཚིགས ANU dot edu dot au ཐོག་ཕེབས་རོགས་གནང། ཨ་ནི་ཐོག་མ་དེ་ད་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་བློ་བཟང་སེང་གེ་མཆོག་ལ་ཨ་ནི SBS བོད་སྐད་སྡེ་ཚན་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ཨེས་ལེ་བུམ་ལ། ཨེས་ཨ་ནི་དཔལ་ལྡན་སྲིད་སྐྱོང་མཆོག་ད་ད་ལན་ཨོ་སྟྲེ་ལི་ཡའི་གི་ནང་ལོགས་ལ་ད་གཞུང་དམངས་ལ་ཐུགས་རྗེ་ཆེ་ཞུའི་གི་ལས་རིམ་དེའི་ཆེད་དུ་དམིགས་ནས་ཨ་ནི་གཞུང་འབྲེལ་ཐོག་ནས་ད་ཨོ་སྟྲེ་ལི་ཡ་ལ་བཅར་ཡོད་པ་རེད་ད་ད་ད་མཛད་རིམ་དེ་གྲུབ་ཚར་བ་རེད་ཨ་ནི་མཛད་རིམ་དེ་ད་དཔལ་ལྡན་སྲིད་སྐྱོང་མཆོག་གི་ད་འདི་ག་འདྲ་ཅིག་བྱུང་སོང་དགོངས་ཀྱི་འདུག། དེ་ལྟར་ཐུགས་རྗེ་ལེགས་འབུལ་གྱི་ང་ཚོའི་ལས་རིམ་དང་རྒྱལ་ཁབ་ཁག་མང་པོ་ཞིག་ལ་སྤེལ་ཡོད་རེད། རྒྱ་གར་ནང་བཞིན་ད་གྲ་རྒྱས་པོ་ཡོང་ཁག་པོ་ཞིག་རེད་བ། ལུང་པ་གཞན་པར་བསྡུར་བ་ཡིན་པ་ཡིན་ན་ད་ལའི་ཨོ་སི་ཏྲེ་ལི་ཡའི་རྒྱལ་ས་ཀན་བྷེ་ར་བྱུང་ཞག་པ་འདི་དྲག་ཤོས་ལབ་ན་ཡང་འགྲིག་ས་ཡོད་བསམ་སོང་ཟེར་བ་ཞེས་བ། ད་དྲག་ཤོས་གྲངས་ལ་ཏན་ཏན་བྱུང་སོང་ཞེས་འདྲི་ཞུ་ཡག་གི་ཡིན་ལགས་འོང་ལགས། ལགས། ཨ་ནེ། ད་དཔལ་ལྡན་སྲིད་སྐྱོང་མཆོག་ད་ལྟ་ཉིས་སྟོང་བཅུ་བདུན་ལོ་ལ་ཨོ་སྟྲེ་ལི་ཡ་ལ་ཕེབས་ཡོད་རེད་དེ་འདྲའི་འདིའི་སྐབས་སུ་ད་ཨོ་སྟྲེ་ལི་ཡའི་ནང་ལོགས་ལ་ཅིག་གསར་འགྱུར་བརྒྱུད་ལམ་ཁག་རེད་ཨ་ནེ་ཨོ་སྟྲེ་ལི་ཡའི་གྲོས་ཚོགས་ནང་རེད་ཨ་ནེ་ཨོ་སྟྲེ་ལི་ཡའི་མི་མང་ནང་ལོགས་ལ་ཅིག་རྒྱ་ནག་གིས་ད་ཨོ་སྟྲེ་ལི་ཡའི་ཆབ་སྲིད་ལ་ཐེ་ཇུས་དང་གནོན་ཤུགས་ཡོང་ཡ་གི་དེ་འདྲའི་སྐོར་ལ་ཅིག་གྲོས་བསྡུར་དཔེ་ལྷུག་པོ་བྱུང་བསྡད་ཡོད་རེད་ད་ད་ལྟའི་ཆ་ལ་ཡིན་ན་ད་གྲོས་ཚོགས་ནང་ལོགས་ལ་ཅིག་ཕྱིའི་རྒྱལ་ཁབ་དག་ནས་ཨོ་སྟྲེ་ལི་ཡའི་གི་ཆབ་སྲིད་ལ་ཐེ་ཇུས་བྱས་མ་ཡོང་བའི་ཆེད་དུ་ད་དོ་གཟབ་དང་ཨ་ནི་རྒྱལ་ཁབ་གི་ད་བདེ་སྲུང་དེ་འདྲའི་ཆེད་དུ་ཅིག་ཁྲིམས་གསར་པ་ཨ་འདྲེ་ཁྲིམས་དམ་བཏང་ཡ་དེ་འདྲའི་ཁ་ཤས་ཅིག་ད་གཏན་འབེབས་བྱུང་ཡོད་རེད་ཨ་ནི་དེ་ལ་སྐུ་ངོ་སྲིད་སྐྱོང་ལགས་མཆོག་ནས་ཨ་ནི་དགོངས་ཚུལ་ག་རེ་ཡོད་ན། དེས་ད་ང་རྒྱལ་ཁབ་ཁག་མང་པོ་ཞིག་ལ་འགྲོ་སྡོད་མཁན་ལ་ད་སྔ་འདས་པའི་ལོ་བདུན་ནང་མྱོང་ཚོར་དེ་བྱུང་སོང། ཆིག་སྟོང་དགུ་ཉིས་སྟོང་བཅུ་གཅིག་ནས་བཅུ་བཞི་བར་གཅིག་སྐད་ཆ་བཤད་པ་ཡིན་ན་ཡང་ཉན་མཁན་ཉུང་བ་བཟོ་འདྲ་བ་ཞིག་ཨ་ནི་ཉན་འདོད་ཡོད་ན་ཡང་ཆེར་ཞིག་མ་ཡོང་མཁན་བཟོ་འདྲ་བ་ཞིག་ད་ཉིས་སྟོང་བཅུ་བཞི་རྗེས་ལ་ཨ་ནི་སྐད་ཆ་ཉན་མཁན་དེ་བོད་དོན་གང་ཤེས་འདོད་མཁན་མང་རུ་མང་རུ་འགྲོ་གི་ཡོད་བཟོ་འདྲ་བ་ཞིག་ཉིས་སྟོང་བཅུ་བདུན་ལ་ཡང་ཁྱེད་རང་བཤད་པ་ནང་བཞིན་རེད་ཨ་ནི་བོད་ལ་ལོ་དྲུག་ཅུ་སྔོན་ལ་ག་རེ་བྱུང་བ་འདི Australia ལ་ཡོང་སྲིད་པ་རེད་ཡོང་གི་རེད་ཅེས་བཤད་པའི་སྐབས་ལ་ཨ་ནི་མང་པོ་ཞིག་གིས་འདི་འདྲའི་ད་ཨ་ཡིན་ན་བསམ་མཁན་དེ་ཡོང་འདུག་པ་ཨ་ནི་རྒྱལ་ཁབ་མང་པོ་ཞིག་ལ་ཡོང་འདུག་ད་ཉིས་སྟོང་བཅོ་བརྒྱད་ནང་འགྱུར་བ་ཆེ་ཤོས་དེ་ག་རེ་བྱུང་ཞེས་ད་ཡོང་འདུག་ད་ང་ཚོ་ལའི་དེ་འདྲས་ཅིག་ཆགས་ཡོང་གི་འདུག་ད་དཔལ་འབྱོར་གྱི་འབྲེལ་བ་གཅིག་པོ་མ་རེད་ཤག་ཨ་ནི་ང་རང་ཚོ་གི་ཤེས་ཡོན་ཐོག་ནས་ནུས་ཤུགས་ཡོད་པ་གཅིག་པོ་མ་རེད་ཤག་རིག་གཞུང་ཆབ་སྲིད་བདེ་འཇགས་ཐོག་ནས་ཡིན་པ་ཡིན་ནའང་ཐེ་ཇུས་བྱས་ཡོང་གི་འདུག་དེ་སོང་ཙང་ནི Australia ལ་ནི་ཁྲིམས་གསར་བཟོས་པའི་ནང་ལ་ཕྱི་གི་ནུས་ཤུགས་ཐེ་ཇུས་བྱེད་ཆོག་གི་མེད་ལབ་བྱས་ཁྲིམས་བཟོས་པ་དང་ཨ་ཕྱི་ནས་ཨ་ནི་ཆབ་སྲིད་དང་འབྲེལ་བའི་ཨ་ནི་ཞལ་འདེབས་ཟེར་ན་རེད་དངུལ་སྤྲད་ཡ་ལ་དམ་དྲག་བྱེད་ཡ་གཙོས་པའི་ཁྲིམས་དེ་འདྲས་ད Australia བགྲོ་གླེང་བྱས་དང་བྱེད་བཞིན་པ་རེད་འགའ་ཤས་གྲོས་ཆོད་བཞག་ཚར་བ་རེད་ད་ག་ནང་བཞིན་ཇར་མ་ནི་གཙོས་པའི་ཡུ་རོབ་རྒྱལ་ཁབ་ནང་ལ་ཨ་རི་ནང་ལ་བགྲོ་གླེང་ཤུགས་ཆེན་པོ་ཡོང་བསྡད་ཀྱི་འདུག་ཞེས་བཤད་རྒྱུ་དེ་སོང་ཙང་བོད་དོན་སྒང་ལ་དམིགས་བསལ་དོ་སྣང་སླེབས་དང་རྒྱབ་སྐྱོར་ཤུགས་ཆེ་རུ་འགྲོ་འདུག་ཞེས་ལབ། ལགས་སེ། ཨ་ནི་ད་ད་ད་སྐུ་ངོ་སྲིད་སྐྱོང་ལ་ད་ད་རེང་ཨོསྟྲེ་ལི་ཡ་ལ་ད་ཐེངས་གསུམ་པ་དེ་ཕེབས་པ་རེད་དེ་འདྲས་ཡིན་དུས་ད།

འདི་ན་ནི་བློན་ཆེན་རང Ken Wyatt མཆོག་ཕེབས་བྱས་ཨ་ནི་ང་རང་ཚོ་གི་གཟེངས་རྟགས་ཟེར་ནས་ཐུགས་རྗེ་ལེགས་འབུལ་གཟེངས་རྟགས་འདི་ཁོ་རང་བཞེས་རོགས་གནང། ཨ་དེ་ནས་ཕྱི་སྲིད་བློན་ཆེན་ཟུར་པ་བདེ་འཇགས་བློན་ཆེན་ཟུར་པ་གྲོས་ཚོགས་ཀྱི་ཚོགས་གཙོ་ཟུར་པ་གཙོས་པའི་ཨ་ནི་ད་ཆབ་སྲིད་ཚོགས་པ་ལྗང་ཁུ་ཟེར་ཁོར་ཡུག་ཚོགས་པ་གི་ཚོགས་གཙོ་རང་ཕེབས་བྱས་ཨ་ནི་གྲོས་ཚོགས་འཐུས་མི་རྒན་པ་ཡང་ཡང་ཕེབས་པ་ཨ་ནི་ཁོ་རང་ཚང་མ་ཕེབས་བྱས་ཨ་དེ་གས་ཚང་མ་ཨ་ནི། ང་རང་ཚོ་བོད་མི་སྒྲིག་འཛུགས་ཀྱི་བརྙན་འཕྲིན་ཏི་བེད་ཏི་བི་ནང་ཡོད་རེད། ཁོ་རང་ཚོ་གསུང་སྟངས་དེ་བཀའ་མོལ་འདི་སྐད་ཡིན་ན་ཡང་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་པ། བོད་མི་སྒྲིག་འཛུགས་སྲིད་སྐྱོང་ལ་ཡིན་ནའང་ངོས་ལེན་བྱས་པའི་ཐོག་ནས་གསུང་ཡོང་དུས་སྐབས་ལ་ད་ལན་སྣེ་ལེན་དེ་ཡང་སྣེ་ལེན་གཟིགས་སྐོར་བ་དང་འབྲེལ་བ་དང་གྲུབ་འབྲས་དེ་ཡག་ཤོས་བྱུང་སོང་བསམ་སོང་བྱུང་སོང་ལགས་ད་འདི་རྒྱལ་ཁབ་ཁག་མང་པོ་ཞིག་ནང་ལ་འདི་འདྲའི་འགྱུར་བ་འགྲོ་གི་ཡོད་པའི་རྣམ་པ་དེ་གསལ་པོ་ཞིག་རེད་ཤག་དཔེར་ན། Czech Republic། ལ་ཨ་ནི་གྲོས་ཚོགས་འཐུས་མི་ལྔ་བཅུ་ང་གཅིག་གིས་ཨ་ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་བཙུགས་ཀྱི་ཡིན་ལབ་འདི་ཡུ་རོབ་ནང་ནས་ཆེ་ཤོས་ཆགས་ཡོང་གི་རེད། ཉི་ཧོང་ལྟ་བུ་ཡིན་པ་ཡིན་ན་གྲོས་ཚོགས་འཐུས་མི་དགུ་བཅུ་གོ་གཉིས་ཀྱིས་ཨ་ནི་བོད་དོན་རྒྱབ་སྐྱོར་ཚོགས་པ་བཙུགས་ཡོད་རེད། དེ་སོང་ཙང་ཨ་ནི་རྒྱལ་ཁབ་རྒྱབ་སྐྱོར་བྱེད་སར་རེ་བ་བརྟེན་དགོས་བསམ་ན་ཨ་ང་ཐེངས་གཉིས་གསུམ་ཡོང་རྒྱུ་ཡང་རྒྱ་ཆེ་གང་ཐུབ་ཐུབ་ཆེ་རུ་ཆེ་རུ་བཏང་ཡག་འགན་སྲུང་བྱེད་ཀྱི་ཡོད། ཨོསྟྲེ་ལི་ཡ་ལ་ཆེ་རུ་ཞེ་དྲག་ཕྱིན་བཞག་འདིར་གཙོ་བོ་དང། ཨོསྟྲེ་ལི་ཡ་གི་དོན་གཅོད་གཙོས་པའི་ལས་བྱེད་རྣམ་པ། ཨ་ནི་ཀན་བྷ་ར་སྤྱི་མཐུན་ཚོགས་པ་གི་འཐུས་མི་རྣམ་པ་ཚང་མས་ཧུར་ཐག་འབད་ཐག་བྱས་རྗེས། མཛད་སྒོ་ཡང་ཧ་ལས་པ་ཡག་པོ་བྱུང་སོང་ལགས། ཨ་ནི་གྲོས་ཚོགས་འཐུས་མི་འགས་ཞེ་དྲག་ཁ་ཚུགས་རེད། ཡག་པོ་འཕེལ་ཤག་རྒྱབ་སྐྱོར་རྣམ་པ་ཤུགས་ཆེན་པོ་སྟོན་པ་འདིར་ཐུགས་རྗེ་གནང་ཞུ་ཡི་ལགས། ལེགས། ཨ་ནི་སྐུ་ངོ་སྲིད་སྐྱོང་ལགས་ད་ད་ལྟ་ད་དྲི་བ་འདི་མ་བསྐུལ་རང་འགུལ་ཅིག་ཆགས་ཡི་འདུག་ད་ལྟ་ད་ཉེ་ཆར་སིད་ནི་བོད་རིགས་ཀྱི་ད་སྤྱི་ཚོགས་ནང་ལོགས་ལ་ཅིག་རྙོག་གྲ་ཅིག་ཆགས་ནས་ད་རྙོག་གྲ་འདི་ད་དངོས་གནས་ག་འདྲས་ཆགས་ཡོད་མེད་ག་རེ་ཡིན་མིན་ད་འདི་ད་ད་གསལ་པོ་ཅིག་ཡེ་མེད་པ་བྱས་ད་མི་ཚང་མ་ཡི་ཅིག་ལབ་རྒྱུ་ལེན་རྒྱུ་མང་པོ་ཆགས་བསྡད་བྱས་དེ་འདྲས་ཀྱི་ད་ཁོར་ཡུག་ཅིག་ཆགས་དུས་ཙམ་པ་ད་ད་ང་རང་ངོས་ནས་སོ་སོ་ད་བོད་པ་གཞོན་སྐྱེས་ཅིག་ཡིན་པའི་ཆ་ནས་ནི་སེམས་ཁྲལ་ད་ཆེ་ཤོས་དེ་ག་རེ་འདུག་ལབ་ན་ད་ད་ད་བོད་པ་གཞོན་སྐྱེས་ང་དང་ད་འདྲ་བོ་དེ་འདྲ་མང་པོ་ཡོད་རེད་བ་ཁོ་ཚོས་ཅིག་ད་འདི་ནང་ལོགས་ལ་ཅིག་རང་རང་བཞིན་གྱིས་ཚུད་འགྲོ་ནས་ཡོད་རེད་བ་ཨ་ནི་ཅིག་འདི་མགོ་དེ་ཡག་པོ་མ་ཚོད་དུས་ཙམ་པ་ཅིག་ཆོལ་ཁ་ཆོས་ལུགས་ཀྱི་འཐེན་འཁྱེར་ད་དེ་འདྲ་ཡོང་བའི་རྐྱེན་གྱིས་ད་བོད་པ་གཞོན་སྐྱེས་དེ་ཚོ་ལ་ཅིག་བརྡབ་གསིག་ཆེན་པོ་ཞིག་ཕོག་གི་འདུག་བསམ་གྱི་འདུག་ད་དམིགས་བསལ་གྱི་ད་བོད་པ་གཞོན་སྐྱེས་ཁ་ཤས་ཅིག་ད་སོ་སོའི་ཕ་མ་དང་ནང་མི་མཉམ་དུ་བསྡད་ཀྱི་ཡོད་དུས། ཕ་མ་ལ་ཅིག་ཆོལ་ཁ་ཆོས་ལུགས་འཐེན་འཁྱེར་དེ་འདྲས་ཡོད་ན་ཕྲུ་གུ་ལ་རང་བཞིན་གྱིས་ད་ཤུགས་རྐྱེན་ངན་པ་ཐེབས་ད་དེ་འདྲས་ཀྱི་ད་ཅིག་བྱུང་གི་རེད་བསམ་གྱི་འདུག་དེ་འདྲས་ཡིན་དུས་ཙམ་པ་ནི། སྐུ་ངོ་སྲིད་སྐྱོང་ལགས་ཀྱིས་ད་མ་འོངས་པའི་བོད་འདི་ད་ད་ད་བོད་པ་ད་ད་གཞོན་སྐྱེས་འདི་ཚོ་གི་ད་འགན་ཆགས་ཡོད་རེད་དེ་འདྲས་ཡིན་དུས་བོད་པ་གཞོན་སྐྱེས་འདི་ཚོ་ལ་ནི་དམིགས་བསལ་གྱིས་ད་སོ་སོ་འདྲས་དེ་འདྲས་ནང་ལོགས་ལ་མ་ཚུད་ཡ་ད་ཅིག་ཡག་པོ་བྱས་ནས་སུ་སུ་ཡི་བསམ་བློ་སུ་སུ་རང་གི་བསམ་བློ་དང་དེ་འདྲའི་བེད་སྤྱོད་བྱས་ནས་ཅིག་ཅིག་ཕ་མའི་ཁ་ལ་རེད་ཕ་ཡུལ་གཅིག་པའི་ཁ་ལ་རེད་དེ་འདྲའི་མ་ཉན་ཡ་ཨ་ནི་བཀའ་སློབ་ལམ་སྟོན་ཅིག་གནང་རོགས་ཞེས་དང། རེད་ད་ཕྱོགས་གཅིག་ནས་གཞོན་སྐྱེས་ཚང་མར་སེམས་ཁྲལ་བྱས་ཡོད་མ་རེད་ཞེས་ཞུས་ཁ་ཚར་ད་པེ་ཅིན་བོད་པའི་སྤྱི་ཚོགས་ནང་ལ་བོད་པའི་མི་མང་ཐུག་མྱོང་མཁན་ད་མང་ཤོས་ནི་ང་ཆགས་གོ་ད་གཞིས་ཆགས་མང་ཤོས་སྐོར་ར་རྒྱབ་ཡོད་རེད་དགོན་པ་སློབ་གྲྭ་ད་ནི་ཕྱི་རྒྱལ་ལ་ཡོད་པའི་བོད་མི་མང་ཤོས་སྐོར་ར་རྒྱབ་ཡོད་རེད། ད་ངས་ཐག་གཅོད་ནི་ག་རེ་ཞུས་ཐུབ་ཀྱི་རེད་ཟེར་ན་བོད་མི་བརྒྱ་ཆ་དགུ་བཅུ་དགུ་བཅུ་ཐམ་པ་དེ་བཞིན་དགུ་བཅུ་གོ་ལྔ་གོ་དྲུག་གོ་བདུན་ཧ་ལས་པའི་མདོག་འགྲིག་པོ་རྩ་དོན་ལ་ཤ་ཞེན་སྤྱི་ཚོགས་ལ་ཤ་ཞེན་ཨ། ག་དུས་ཡིན་ན་ཡང་བོད་མི་སྒྲིག་འཛུགས་ལ་ཆེ་མཐོང་གཙོ་ཆེ་ཤོས་གོང་ས་མཆོག་ལ་དད་བཀུར་བརྩི་བཀུར་ཡོད་མཁན་ཧ་ལས་པའི་ཕོན་ཆེན་པོ་ཞེ་དྲགས་རེད་ད་ཉུང་ཤས་ཅིག་རེད། ཨ་འདི་གི་རྟག་པར་སྤྱི་ཚོགས་ནང་ཅིག་གླེང་སློང་བྱེད་བསྡད་དགོས་བ་རེད་ད་ཉུང་ཤས་འདི་སྤྱི་ཚོགས་དྲ་རྒྱ་ནང་ཤུགས་ཆེན་པོ་ཡོད་རེད་མ་གཏོགས་དངོས་སུ་མི་མང་གིས་དོ་སྣང་ཞེ་དྲགས་གང་ཡོད་མ་རེད་གཞིས་ཆགས་ཁག་ག་བ་ཕྱིན་པ་ཡིན་ན་ཡང། Geneva རེད Toronto རེད Calgary རེད New York རེད Amsterdam འདི་གའི་ཚང་མར་བོད་མི་རྐྱང་རྐྱང་ཐུག་སླེབས་བསྡད། ཧ་ལས་པའི་ལྷིང་འཇགས་པོ། ཤ་ཞེན་ཆེན་པོ་ཡོད་རེད། ཡོང་དུས་སྒང་གཞོན་སྐྱེས་ཚོ་ཡིན་ནའི་ཡང་དེ་འདྲས་ག་སུ་རེད་བློ་ཕམ་བྱས་དགོས་པ་ཞིག་དང་ཨ་ནི་དམིགས་བསལ་སེམས་ཤུགས་ཆག་དགོས་པ་རྩ་ནས་ཡོད་མ་རེད་ཨ་སྤྱི་ཚོགས་དྲ་རྒྱ་ནང་བྱས་ཨ་ནི་མི་ཉུང་ཤས་ཤིག་གིས་ཨ་ནི་གླེང་སློང་བྱས་ཡོང་དུས་སྐབས་ལ་ཨ་ནི་དེ་རང་བཞིན་གྱི་ད་སྤྱི་ཚོགས་དྲ་རྒྱ་རྐྱང་རྐྱང་ཉན་བསྡད་པ་ནི་ཆེ་མདོག་ཁོག་འཐུང་དང་ནི་གནས་ཚུལ་ཆུང་ཆུང་ཞིབ་ཅིག་རེད་ཨ་ད་སེ་འབྲིད་ཆག་པ་དེ་བློ་ཕམ་པོ་རེད་ག་ངས་ཁ་ཚོན་ཞུ་གལ་དེ་ཞུ་བསྡད་ཀྱི་ཡོད་ང་ཨ་ཉི་མ་ཉི་ཤུ་རྩ་དྲུག་གྲོང་ཁྱེར་བཅུ་གཉིས་སྐོར་རྒྱབ་ནས་རྡ་རམ་ས་ལ་ཚུར་ལོག་བྱས་ཉི་མ་ལྔ་དྲུག་ལས་བརྒལ་བྱུང་མ་སོང། ད་ཨོ་སི་ཀྲེ་ལི་ཡ་ལ་ཡོང་ཡའི་ཐོག་གཙོ་ཆེ་ཤོས་ང་གཞུང་འབྲེལ་མཛད་སྒོ་འདི་དང། ཀན་པི་ར་ལ་ཐུགས་རྗེ་ལེགས་འབུལ་མཛད་སྒོ་དེ་དག་བཅར་ཡ་རང་རེད། ད་ཞོར་ལ་སིད་ནིར་སླེབས་ན་བསམ་པ་རེད། ཨ་འདས་ལོ་གཉིས་གང་སོང་གོང་ས་མཆོག་ལ་ནོ་བེལ་ཞི་བདེ་གཟེངས་རྟགས་ཕུལ་བའི་མཛད་སྒོ་དེ་མེད་པ་བཟོས་རེད་ཟེར་དུས་སྒང་ལ་ང་གཅིག་ནས་ཡ་མཚན་སོང། གང་ཟེར་ན་དེ་གོང་ས་མཆོག་ལ་འཛམ་གླིང་གི་ཆེ་བསྟོད་གནང་བྱས། ཞི་བདེའི་གཟེངས་རྟགས་ཕུལ་བཞག་པ་འདིས་ང་ཚོ་གི་བཅའ་ཁྲིམས་དོན་ཚན་དང་པོ་ནང་ལ་ཨ་ནི། ང་ཚོས་ཀྱི་གོང་ས་མཆོག་ལ་ད་འཛམ་གླིང་ཞི་བདེ་དེད་དཔོན་ཞེས་བྱས་ནས་ངོས་འཛིན་བྱེད་དགོས་རེད་པ། འཛམ་གླིང་གི་ཆེ་མཐོང་བྱེད་པའི་གི་གཟེངས་རྟགས་ཀྱི་ཉིན་མོ་འདི་མེད་པ་བཟོ་ཡ་ཐོབ་ཐང་སུ་གང་ལ་ཡོད་མ་རེད། ཨ་ད་ག་ནང་བཞིན་ཨ་ནི། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ཟེར་ཡོང་དུས་སྒང་ལ་ཆབ་སྲིད་བཙོན་ཟུར་མང་ཆེ་བོད་ནང་འགྲོ་བ་མིའི་ཐོབ་ཐང་རྩོད་བྱས་བཙོན་ཁང་རུ་བསྡད་བྱས་མྱོང་ཚོར་ཡོད་མཁན་ཚོ་གིས་ཨ་རྒྱལ་སྤྱི་གི་འགྲོ་བ་མིའི་ཐོབ་ཐང་གི་མཛད་སྒོ་འདི་མེད་པ་བཟོ་གི་ཡིན་ཟེར་དུས་སྒང་ལ་རང་བཞིན་གྱིས་གཅིག་བོད་ཕྱི་ནང་གཉིས་ལ་བརྡ་ལན་དེ་ག་འདྲས་འཕྲོད་ཡོང་ན་བསམ་བསམ་བཟོ་འདྲ་ཅིག་ཆབ་སྲིད་བཙོན་ཟུར་བ་ཚོ་གིས་བོད་ནང་མྱོང་ཚོར་ཡོད་མཁན་ཚོ་གིས།

བཟོ་མཁན་ནི་རྒྱ་ནག་གཞུང་རེད་འདི་ཀི་ལི་བཤད་ཅི་ལི་ཡང་མ་རྗེས་སུ་སྲོག་རླུང་འཕར་ཨ་ནི་སྨན་རྩིས་ཁང་གི་ཨ་གར་སོ་བརྒྱད་དེ་བཟས་ཨ་གཉིད་མ་ཁུག་བྱས་བསྡད་པ་ཡིན་ན་ཨ་ནི་སོ་སོ་གྱོང་རག་རྒྱུ་རེད་མ་གཏོགས་སྲིད་སྐྱོང་གནམ་གྲུ་ལ་གཉིད་ཡག་ཐག་ཆོད་ཁུག་ནང་ལ་སླེབས་ན་གཉིད་ཡག་ཐག་ཆོད་ཁུག་ང་རང་ལས་ཀ་བྱེད་དགོས་འཛམ་གླིང་ཡོངས་ལ་སྡིངས་ཆ་བསྐྲུན་བྱས་འགྲོ་བསྡད་ཀྱི་རེད་འདི་ཚོང་ད་ནི་གཞོན་སྐྱེས་ཚོ། ཕ་མ་གིས་ཟེར་གྱི་འདུག་ན་ཡང་ད་ང་ཚོ་ཆོལ་ཁ་གཅིག་པ་རེད་ད་ཕར་འགྲོ་དགོ་རེད་ཚུར་འགྲོ་དགོ་རེད་འཁྱོག་བཤད་བྱེད་དགོ་རེད་ད་ཡར་རེད་མར་རེད་ད་འདི་གའི་རྩ་ནས་ཉན་རྒྱུ་ཡོད་མ་རེད། གཙོ་བོ་གོང་ས་མཆོག་གི་བཀའ་དགོངས་གཞི་བཟུང་བོད་མི་སྒྲིག་འཛུགས་ཀྱི་ལམ་སྟོན་འོག་ལ་སྤྱི་པ་རྩ་དོན་གཙོ་བོ་གཞི་བཞག་པའི་ཐོག་ནས་ཕྱག་ལས་གནང་བསྡད་པ་ཡིན་ན་འགྲིག་གི་རེད་ད་མཚམས་མཚམས་པ་ལགས་ཨ་མ་ལགས་ནས་ཤུགས་ཆེན་པོ་ཟེར་གྱི་འདུག་ན་ནི་བཟོད་པ་སྒོམ་གང་དགོས་བྱོས་མ་རེད་ཕྱི་ལོགས་མར་ཐོན་བྱས་འཁྱོག་བཤད་མ་བྱས་ཕྱིན་བཞག་པ་ཡིན་ན་ང་ཚོ་རྡོག་རྩ་གཅིག་སྒྲིལ་གྱི་ནུས་པ་སྤུངས་ཡ་དེ་དཔེ་གལ་ཆེན་པོ་རེད་ཅེས་ཞུ་ཡ་ཡིན་གང་ཟེར་ན་བོད་པ་ཉིས་སྟོང་ལྔ་བརྒྱ་ལས་མི་འདུག་པ་དེ་ལ་ཨ་ནི Australia ལ་རྒྱ་རིགས་ཁོ་ན་ས་ཡ་གཅིག་འདུག་པ་བརྒྱ་ཆ་བརྩི་བ་ཡིན་ན་བོད་པ་བརྒྱ་ཆ་རྒྱ་མི་གི་བརྒྱ་ཆ་གཅིག་ཡང་ཡོད་མ་རེད་བརྒྱ་ཆ་གཅིག་དེ་དུམ་བུ་བཞི་ལ་བཏང་བའི་ཨ་ནི་དུམ་བུ་ཕྱེད་ཀ་དུམ་བུ་བརྩི dot གཉིས་ལྔ་དེ་ལས་ཡོད་མ་རེད་ཨ་ནི་ང་ཚོ་ཉིས་སྟོང་ལྔ་བརྒྱ་བསྡད་ཡོད་རེད་ཨ་ནི་རྒྱ་མི

གོ་རྟོགས་སྤེལ་ད་འོད་དུ་ཆེན་པོ་ཡོང་གི་རེད་དུ་བ་སྤྱི་ཟླ་གསུམ་པ་སྔ་བར་ཡོང་གི་རེད་ཟེར་གྱི་འདུག་དེ་དུས་ན་ཆ་ཤས་ལས་ནུས་པ་འདི་གྱི་ཚང་མ་ཕྱི་ལོགས་སྤུངས་དགོས་དཔེ་གལ་ཆེན་པོ་རེད་ནང་ཁུལ་རྐྱང་རྐྱང་ཙག་གི་ཙིག་གི་ཙག་གི་ཙིག་གི་ཆུང་ཙག་འདི་གྱི་དེ་འདྲས་སྒང་དུས་ཚོད་བཏང་བསྡད་པ་ཡིན་ན་ཨ་ནི་ང་ཚོ་སྤྱི་པའི་རྩ་དོན་ཚང་མས་ཀྱི་དུས་ཚོད་འཕྲོ་བརླག་རེད་ནུས་པ་འཕྲོ་བརླག་རེད་བསམ་གྱི་འདུག། ལེགས་སོ་ལེགས་སོ་དཔལ་ལྡན་སྲིད་སྐྱོང་ལགས་ཨ་ནི་ད་ལྟ་དཔལ་ལྡན་སྲིད་སྐྱོང་ལགས་ཀྱིས་གོང་དུ་གསུངས་སོང་ད་ལྟ་ད་རྙོག་དྲ་དེ་ཚོ་མང་པོ་ཞིག་སྤྱི་ཚོགས་དྲ་རྒྱའི་བརྒྱུད་ལ་ད་བརྒྱུད་ནས་ཨ་ནི་བྱུང་ཡ་གི་དཔེ་ཆ་ཆགས་ད་སྤྱི་ཚོགས་དྲ་རྒྱའི་རྒྱུད་འདྲ་མི་འདྲ་ཡོད་དུས་ཙམ་པ་འདི་ད་འདིའི་ནང་ལོགས་ལ་ཅིག་ག་ལེར་ད་ཚང་མ་གིས་ཅིག་ཅིག་མཉམ་ཞུགས་བྱས་ནས་ཚང་མ་གིས་ད་ཁུངས་མེད་ལུང་མེད་ཀྱི་ད་དཀྲོག་གཏམ་དེ་འདྲ་འདྲ་མི་འདྲ་སྤེལ་ནས་ཡོད་ར་ཨ་ནི་དམིགས་བསལ་གྱིས་ད་དེ་འདྲའི་སྤེལ་བ་ལ་བརྟེན་ནས་ནི་བོད་པ་ཕན་ཚུན་ད་འཆམ་མཐུན་མེད་པ་དང་ཡིད་ཆེས་མེད་པ་ཨ་ནི་དེ་འདྲས་ཀྱི་ད་མང་པོ་ཅིག་ཆགས་ཀྱི་འདུག་དེ་འདྲས་ཡིན་དུས་ད་ད་ལྟ་བོད་གཞུང་རང་གི་ཐོག་ནས་ཅིག་བོད་པའི་སྤྱི་ཚོགས་ནང་ལོགས་ལ་ད་སྤྱི་ཚོགས་དྲ་རྒྱ་ལ་ལེགས་ཆ་ཡོད་རེད་སྐྱོན་ཆ་གཉིས་ཆ་ཡོད་རེད་བ་དེ་འདྲས་ཡིན་དུས་ཡང་བོད་པ་མང་པོ་ཅིག་གིས་སྤྱི་ཚོགས་དྲ་རྒྱ་ལ་དུས་ཙམ་པ་ཅིག་དེ་ནང་ལ་ག་རེ་བཀོད་པ་དེ་དངོས་ཡོད་གནས་ཚུལ་རང་ཡིན་པ་ནང་བཞིན་དེ་འདྲས་ཅིག་བརྩིས་ནས

ད་ང་ཚོ་ཡོངས་གྲགས་རེད་སིརི་ལང་ཀ་རེད་བལ་ཡུལ་རེད་རྒྱལ་ཁབ་མང་པོར་ཐེ་བྱུས་བྱེད་འགྲོ་གི་འདུག་ཟེར་གོ། ང་ཚོའི་སྤྱི་ཚོགས་ནང་ལ་ཐེ་བྱུས་བྱེད་ཀྱི་ཡོད་པ་དེ་ད་བརྗོད་མ་དགོས་པ་དེ་ཡིན་པ་རེད་དཔེར་ན། ང་ཚོ་བོད་དོན་རྒྱབ་སྐྱོར་ཚོགས་པ་ཚོགས་འདུ་ལ་ག་རེ་ཐག་བཅད་པ་རེད་ཟེར་ན། རྒྱ་སྐད་རྒྱ་སྐད་དང་རྒྱ་ཡིག་ནས Wikipedia ཡོད་པ་དེ་ནང་ལ་ཨ་ནི་རྒྱ་ནག་གི་ལངས་ཕྱོགས་དེ་མ་གཏོགས་བོད་བོད་ཀྱི་ཁ་ཕྱོགས་དེ་ཅིག་ཡོང་གི་མི་འདུག་ད་དེ་ལ་ཡིན་གཅིག་མིན་གཅིག་ང་ཚོ་བོད་པ་གཅིག་གིས་རྒྱ་ཡིག་ཤེས་མཁན་གཅིག་གིས་གནས་ཚུལ་དྲང་བདེན་བླུག་དགོས་འདུག་ལབ་བྱས་བྱས་ང་ཚོའི་ངོས་ནས་ལས་བྱེད་གཅིག་གིས་ཨ་ནི་རྒྱ་ཡིག Wikipedia འདི་ནང་ལ་ང་ཚོ་གི་བོད་པའི་གནས་ཚུལ་ཆ་ཚང་བླུག་ཆུ་ཚོད་ཉི་ཤུ་རྩ་བཞི་ནང་ལ་བརྗེ་པོ་རྒྱབ་བྱས་རྒྱ་ནག་གཞུང་གིས་བཤད་དེ་གི་ཚང་མ་ཏག་ཏག་བླུག་ཡོང་དགོས་ང་ཚོ་ག་ཚོད་བརྗེ་པོ་རྒྱབ་ནའི་ཡང་ཆུ་ཚོད་ཉི་ཤུ་རྩ་བཞི་ཆུ་ཚོད་བཅུ་གཉིས་ཆུ་ཚོད་གཅིག་ནང་ལ་རྒྱ་ནག་གིས་བཤད་ཏག་ཏག་ཕ་གིར་བླུག་ཡོང་དགོས། ད་དེ་ཡོང་དུས་སྒང་ལ་སྤྱི་ཚོགས་དྲ་རྒྱ་ལ་ལྟུང་བྱས་བོད་པ་ཚོ་གི་ག་རེ་བྱེད་གི་འདུག་འདི་ན་འཛུལ་གི་འདུག་ཞེས་བྱས་རྒྱ་མི་གི་སོ་པ་རྒྱ་མི་གི་རྒྱུག་ཁྱི་རྒྱ་མི་གི་ཕོགས་ཟ་བྱེད་མཁན་ཚོ་ཡོད་པ་རེད་དེར་སོང་ཙང་ངས་སྤྱི་ཚོགས་དྲ་རྒྱ་ངས་དུམ་བུ་བཞི་ལ་བགོས་ཡོད་དུམ་བུ་བརྒྱ་ཆ་ཉི་ཤུ་རྩ་ལྔ་དེ་རྒྱ་མིའི་སོ་པ་དེ་འདྲ་རྐྱང་རྐྱང་རེད WeChat ཡིན་ནའི་རེད་ངོ་དེབ་ཡིན་ནའི་རེད་ཟིན་ན་དང་སྡུག་རི་གཉིས་ཚེ་དེ་གཉིས་དང་མིང་དང་གདོང་ངོ་ཁ་ཕྱེ་ན་བརྒྱ་ཆ་བདུན་བཅུ་བརྒྱད་བཅུ་གི་ངོ་གདོང་མི་སུ་ཡིན་མིན་ཡོད་མ་རེད་དེ་གི་ཚང་མ་རྫུན་མ་རེད། བརྒྱ་ཆ་ཉི་ཤུ་རྩ་ལྔ་བྱས་ཁོང་ཚོ་རྒྱ་མིའི་ཕོགས་ཟ་མཁན་རང་བྱས་བརྒྱ་ཆ་ཉི་ཤུ་རྩ་ལྔ་སུ་རེད་ཟེར་ན་ད་ད་ང་ཚོ་སྤྱི་ཚོགས་ལ་འདི་འདུག་བ། སྐྱོན་བརྗོད་བྱེད་མཁན་གྱི་ཆེད་ལས་པ་དེ་འདྲས། ད་ཁོང་ཚོ་དངོས་གནས་བཤད་ན་ང་ཚོ་སློབ་སྦྱོང་གི་ཆེད་ལས་པ་བྱས་ཤེས་ཚད་མཐོ་པོ་བྱས་བྱས་འཛམ་གླིང་ནང་ལ་ནི། འབུར་དུ་དོན་དགོས་ཀྱི་རེད་ཟེར་གྱི་ཡོད་རེད་ད་སྐྱོན་བརྗོད་ཆེད་ལས་པ་དེ་འདྲས་ཁོང་ཚོ་གི་ཆུ་ཚོད་ཉི་ཤུ་རྩ་བཞི་སྐྱོན་བརྗོད་རྐྱང་རྐྱང་མ་གཏོགས་ཅིག་པའི་ལས་ཀ་མེད་མཁན་བཟོ་འདྲ་བོ་དུས་ཚོད་རྐྱང་རྐྱང་དེ་ལ་བཏང་བྱས་ག་རེ་བྱས་ནའི་ཡང་སྐྱོན་བརྗོད་རྐྱང་རྐྱང་རེད་གོང་ས་མཆོག་ལ་རྩིས་མེད་བྱེད་མཁན་དེ་འདོན་ཡོང་གི་འདུག། དེ་ནས་བརྒྱ་ཆ་ཉི་ཤུ་རྩ་ལྔ་ག་འདྲ་ཟེར་སྙིང་རྗེ། ལྷགས་པ་ཕར་བརྒྱབ་ན་ཕར་ཕྱིན་ལྷགས་པ་ཚུར་བརྒྱབ་ན་ཚུར་ཡོང། འོ་ཙི་འདི་ཆགས་ཤག་འོ་ཙི་འདི་ཆགས་ཤག་ལབ། སྒྲོལ་མ་སྡུག་ཅག་རེད་འདུག་ད་སང་ཉིན་བསྟན་འཛིན་ཡག་པོ་མི་འདུག་ཟེར་གནངས་ཉིན་ཀ་སྒྲོལ་མ་ཡག་པོ་རེད་འདུག་ཡང་གནངས་ཉིན་གཞེས་ཉིན་ཀ་བསྟན་འཛིན་ཡག་པོ་རེད་འདུག་ཟེར་དེ་སྙིང་རྗེ་ལྷགས་པ་ཕར་ཚུར་བརྒྱབ་དེ་གཉིས་རྐྱང་རྐྱང་མཆན་རྒྱག་མཁན་དེ་འདྲ་ཡོད་རེད་བརྒྱ་ཆ་ཉི་ཤུ་རྩ་ལྔ་དངོས་གནས་རང་རྩ་དོན། སྤྱི་ཚོགས་གཙོ་བོ་ཞིག་བཞག་པའི་ཐོག་ནས་མཆན་རྒྱག་མཁན་དེ་འདྲ་ཡོད་རེད་འདི་སྐད་ཀྱིས། གདོང། ཁ་བྱང་ཚང་མ་མཐོང་ཡ་ཡོད། དོན་རྒྱན་ཞེས་པའི་ཐོག་འདུག་གོ། དེ་སོང་སྤྱི་ཚོགས་དྲ་རྒྱ་དང WeChat ནང་ལ་བརྒྱ་ཆ་བདུན་ཅུ་དོན་ལྔ་འདི། ལྟ། གཞི་མེད་པ། ཉན་མི་དགོས་ཡ། རྙོག་དྲ་གླེང་སློང་རྙོག་དྲ་རྐྱང་རྐྱང་བསླང་མཁན་འདི་འདྲ་རྐྱང་རྐྱང་ཆགས་བསྡད་ཡོད་རེད། འདི་སོང་ཙང་ངེད་ཀྱིས་ཁ་སང་གོང་མ་སུད་སི་ལན་ལ་འབོད་སྐུལ་ཞུས་པའི WeChat བེད་སྤྱོད་མ་བཏང་གནང་རོགས་ཟེར་དུས་གོང་ད་ཚོ་ངས་གོ་ཡ་བྱས་པ་ནི་བརྒྱ་ཆ་དྲུག་ཅུ་བདུན་ཅུ་བརྒྱད་ཅུ་ཞིག་གིས WeChat བེད་སྤྱོད་མ་བཏང་བྱས WhatsApp བེད་སྤྱོད་བཏང་དགོས་པ་རེད་ཟེར་གྱི་འདུག། འདི་སོང་ཙང་ཨ་ནི་རྣམ་པ་ཚོ་ཨ་ནི་ཁྲག་ཤེད་འཕར་དགོས་ཀྱི་མེད་ན་ཨ་སྤྱི་ཚོགས་དྲ་རྒྱ་འདི་ཉུང་བེད་སྤྱོད་བཏང་ན་ཨ་ནི་ཧར་ཚ་བོ་དང་འུར་ཚ་བོ་དང་ཞེད་སྣང་ཚ་བོ་དང་འཇིགས་སྣང་ཚ་བོ་གནས་ཚུལ་འདི་འདྲའི་ཐོན་གྱི་འདུག་ན་འོ་དེ་འོ་ཙི་ལབ་སྟེ་ཕར་ཚུར་བཀྲམ་ཡག་ཞིག་འདུག་དེ་བཀྲམ་རྒྱུ་ཡོད་མ་རེད། ཉན་གར་འགྲོ་ཡ་དེ་ཉན་གར་འགྲོ་རྒྱུ་ཡོད་མ་རེད་དཔེར་ན་དང་པོ་དོལ་རྒྱལ་ཚོགས་པ་ཚོ་གིས་ཁོ་རང་ཚོ YouTube ནང་ལ་གོང་ས་མཆོག་མཚན་སྨད་ཞུས་ཏེ། ཁུངས་མེད་ལུང་མེད་ཅི་ཅི་བཤད་པའི་སྐབས་ལ་ང་ཚོ་ཚང་མ་ཉན་གར་ཕྱིན་བྱས་ཁོ་ཚོས་ག་རེ་བཤད་དགོས་ན་ག་རེ་བཤད་ཕར་བཀྲམ་ཚུར་བཀྲམ་བྱས་ཏེ་ཁོ་ཚོ་ག་རེ་ལབ་པ་ཟེར་ན། ང་ཚོ་ལ་ཉན་མཁན་ཞེ་པོ་ཡོད་རྒྱབ་སྐྱོར་བྱེད་མཁན་ཞེ་པོ་ཡོད་ལབ་བྱས་ནས་ཞེ་པོ་ཉན་པ་རེད་ཁོ་ཚོ་སྐད་གྲགས་ཆེན་པོ་ཞེ་པོ་ཆགས་ཏེ་རྗེས་ལ་ད་རྩིས་མེད་བཏང་བྱས་མ་ཉན་བྱས་གཡུག་བཞག་ཡོང་དུས་ག་ལ་ད་ཁོ་ཚོ་ཕན་རེ་རྒྱག་མཁན་དོལ་རྒྱལ་ཚོགས་པ་ཕན་རེ་ད་ལྟ་རྒྱག་བསྡད་པ་རེད་ད་ད་ད་ཚོ་ཉན་མཁན་ཡོད་མ་རེད་ལྟ་མཁན་ཡོད་མ་རེད་ད་ཁོ་རང་ཚོ་མཐོང་བརླག་པ་རེད་ཁོ་རང་ཚོ་རྒྱབ་སྐྱོར་བརླག་པ་རེད་ཁོ་རང་ཚོ་ལ་ད་རྒྱ་ནག་གཞུང་དངུལ་དང་གང་སྤྲད་དགོས་དེ་ཉུང་རུ་འགྲོ་གི་ཡོད་རེད། ད་ག་ནང་བཞིན་ང་ཚོའི་སྤྱི་ཚོགས་ནང་ལ་སྤྱི་ཚོགས་དྲ་རྒྱ་ནང་ལ་རྙོག་དྲ་རྐྱང་རྐྱང་བཤད་སྡོད་མཁན་དེ་གྱད་ཕར་གཡུག། མིང་འདི་མ་བཅད། མ་ཉན། མ་བལྟ། མ་བཀྲམ་བྱས་ནས་འགྲོ་བ་ཡིན་པ་ཡིན་ན་ཨ་རང་བཞིན་གྱིས་རྙོག་དྲ་ཉུང་རུ་འགྲོ་གི་ད་སྤྱི་ཚོགས་དྲ་རྒྱ་ལ་ངས་འདི་བོད་མི་སྒྲིག་འཛུགས་ཐོག་ནས་ཁྲིམས། བརྟན་པོ་བྱས་བྱས་རྒྱལ་སྤྱི་ཁྲིམས་འགལ་འདི་འདྲས་ཅིག་ཡོད་མ་རེད། དེ་སོ་སོ་སོ་སོ་ཨ་ནི། ཆོད་སེམས་ཐུབ་པའི་ཐོག་ནས།

ཨ་ནི་འདིའི་ནང་ལ་ཅིག་ད་གོང་ས་མཆོག་དང་ཨ་ནི་སྐུ་ངོ་སྲིད་སྐྱོང་གི་བར་ལ་ཅིག་བསམ་ཚུལ་མི་མཐུན་པའི་རྐྱེན་གྱིས་འགལ་ཟླ་དེ་འདྲ་ཡོད་པའི་གནས་ཚུལ་དེ་འདྲ་ཅིག་བཀོད་འདུག་ཨ་ནི་དེ་ལ་སྐུ་ངོ་སྲིད་སྐྱོང་ལགས་ཀྱིས་དེ་བདེན་པ་ཡིན་མིན་ཀྱི་ཅིག་ལན་འདེབས་ཅིག་གནང་རོགས་ཞེས་དང། དེ་དེ་ད་ང་ཚོས་བོད་མི་སྒྲིག་འཛུགས་ནས་ལན་འདེབས་ཞུས་ཚར་བ་རེད། གཞི་རྩའི་ཁོ་རང་རྩོམ་དང་པོ་འདི་ག་རེ་རེད་ཟེར་ན་དོལ་རྒྱལ་རྗེས་འབྲང་པ་ཚོ་གིས་རྫུན་གཏམ་བཀྲམས་བསྡད་ཡ་རེད་གོང་ས་མཆོག་སྙུང་གཞི་ཆེན་པོ་ཅིག་བྱུང་ཡོད་རེད་ཟེར་དེའི་རྩོམ་དང་པོ་འདི་ར་འཇིགས་ཤར་མ་གྱིས་དེ་དོལ་རྒྱལ་རྗེས་འབྲང་པ་དུ་བཤད་དེ་ད་ག་རང་རྩོམ་ཞིག་བྲིས་ཡོད་རེད། དེ་ནས་རྩོམ་གཉིས་པ་འདི་ག་རེ་ཡོད་རེད་ཟེར་ན་ཨ་ནི་གོང་ས་མཆོག་གི་ཡང་སྲིད་འཁྲུངས་ཚར་བ་རེད་ཨ་ནི་ལ་དྭགས་ལ་ཨ་ནི་སྤུ་གུ་ཆུང་ཆུང་ངོས་འཛིན་གནང་ཚར་བ་རེད་ལ་ཨ་ནི་ཡང་སྒོས་རྫུན་གཏམ་གཉིས་པ་འདི་རེད། རྫུན་གཏམ་གསུམ་པ་འདི་ཨ་ནི་གོང་ས་མཆོག་དང་སྲིད་སྐྱོང་བར་ལ་ནི་ཡང་གནས་ཚུལ་དེ་འདྲས་ཡོད་རེད། དཔེར་ན་ཆ་བཞག་པ་ཡིན་ན་གོང་ས་མཆོག་ཉི་འོང་ནས་ཨ་ནི་སྲིད་སྐྱོང་ལ་ཞལ་པར་ཐོག་ནས་ཨ་ནི་བེད་ཁོ་རང། ཚེ་ཁ་ཚོགས་ཚིག་གཏམ་མ་གསུངས་ནས་རྩུབ་པོ་ཟེར་དགོས་རེད་ད། ཚོར་བ་ཚོ་འདི་འདྲས་སྡུག་ཅག་འདི་འདྲས་བེད་སྤྱོད་བཏང་གནང་བྱས་ཨ་ནི་བཀའ་བཀྱོན་གནང་རེད་ཟེར་ད་གོང་ས་མཆོག་གིས། གོང་ས་མཆོག་མཇལ་ཁ་སོགས་འགྲོ་བ་ཡིན་ནའི་མཇལ་ཁ་འགྲོ་གི་རེད་མ་གཏོགས་ཞལ་པར་ཐོག་ནས་ལོ་བདུན་ནང་ལ་སྲིད་སྐྱོང་གིས་ཡར་སྙན་སེང་ཞུ་དགོས་པ་རེད་གོང་ས་མཆོག་ནས་མར་བཀའ་སློབ་གནང་པ་དེ་སོང་ཙང་ཁོ་རང། གོང་ས་མཆོག་དང་སྲིད་སྐྱོང་བར་གྱི་འབྲེལ་བ་རྩ་ནས་མ་ཤེས་མཁན་ཞིག། རྫུན་གཏམ་ཧམ་བཤད། རྒྱ་མི་ལ་དགོས་ཡག་གི་རྩོམ་བྲིས་ཀྱི་ཡོད་པ་དེ་གསལ་པོ་ཞེ་དྲག་རེད་ཤག་དེ་སོང་ཙང་ཨ་ནི་ཁ་སང་ངོ་མ་སྙུང་གཞི་ཆེན་པོ་ཡོད་རེད་ཟེར་ཡག་དེའི་སྒང་ལ་ཨ་ནི་ཨེམ་ཆི་ཌོག་ཊར་ཚེ་བརྟན་ལགས་རང་ཕེབས་བྱས་གསལ་བཤད་གནང་བ་རེད། ཨ་ད་ལི་འདི་གཅིག་པོ་བྱས་ན་འགྲིག་གི་མི་འདུག་ང་ཚོ་ཡིག་ཐོག་རང་ནས་བྲིས་བྱས། ཚགས་པར་རྒྱག་མཁན་འདིས་བཀྲམས་བྱས་ཨ་ནི་ང་རང་ཚོ་གི་ཨ་ནི་དྲ་རྒྱ་ནས་བཀྲམས་དགོས་ཀྱི་འདུག་གང་ཟེར་ན་མི་འདི་གི་རྩོམ་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་བྱས་བྱས་སྡུག་རི་ངན་འདི་བྲི་ཡ་རེད་ཤག་བྱས་བྱས་ཨ་ད་ལི་ང་ཚོས་ག་ཚོགས་པའི་པགས་པ་དམ་ལ་བསུ་ནས་བཤུས་བྱས་ང་ཁོ་རང་གི་ཧམ་བཤད་རྫུན་གཏམ་བྱེད་ཀྱི་འདུག་ཁོ་རང་གི་འདི་སྐད་ཆ་ཚང་མ་བདེན་པ་རྩ་ནས་མ་རེད་བྱས་བྱས་ང་ཚོ་དྲ་རྒྱ་བརྒྱུད་ནས་ཨ་ནི། གསལ་བསྒྲགས་དང་གསལ་བཤད་བཟོས་བཞག་ཡོད་ཅེས་ཞུས་ཡོད་ལགས། ལགས་སོ་ལགས་སོ། ཨ་ནི་སྐུ་ངོ་སྲིད་སྐྱོང་ལགས་ད་ད་དྲི་བ་ཐ་མ་དེ་ག་རེ་ལབ་ན་ད་སྐུ་ངོ་སྲིད་སྐྱོང་ལགས་ད་ད་ཅིག་ཕྱི་རྒྱལ་ལུང་པ་ད་ཡུལ་གྲུ་ཁག་མང་པོ་ཅིག་ལ་ཕེབས་བསྡད་ཡོད་རེད་ཨ་ནི་དེ་ཡུལ་གྲུ་ཁག་མང་པོ་ཅིག་ལ་ད་ང་ཚོ་ད་ད་བོད་པ་སྐྱབས་བཅོལ་བ་མང་པོ་ད་གྲམ་བསྡད་ཡོད་རེད་བ་འཛམ་གླིང་ནང་ལོགས་ལ་དེ་འདྲས་ཡིན་དུས་མང་པོ་ད་ད་བོད་པའི་སྤྱི་ཚོགས་མང་པོ་ད་ཐུག་འཕྲད་བྱས་ཡོད་རེད་དེ་འདྲས་ཡིན་དུས་ད།

Australia ལ་འདི་ཅེས་མི་འདུག་མེས་པོ་རྒྱུ་མཚན་གང་ཟེར་ན་ད་ཆབ་སྲིད་བཙོན་ཟུར་དང་ཨ་ནི་འབྲེལ་ཡོད་འབྲེལ་ཆགས་འདི་གས་ལ Australia གཞུང་གིས་དམིགས་བསལ་བྱས་བྱས་མཐུན་འགྱུར་སྦྱར་ཡོད་རེད་ཨ་བོད་མི་སྒྲིག་འཛུགས་ཐོག་ནས་ཡིན་པ་ཡིན་ནའི་ཡང་ཨ་ནི Australia ལ་བོད་མི་གཏང་ཡག་གི་ཨ་མཐུན་རྐྱེན་སྦྱར་བ་འདི་ཨ་ཆབ་སྲིད་བཙོན་ཟུར་དང་འབྲེལ་ཡོད་འབྲེལ་ཆགས་ལ་དམིགས་བསལ་རང་དགོངས་པ་བཞེས་བྱས་བཀའ་ཤག་ཐོག་ནས

ཨ་འདི་ནས་ས་ཆ། ཏཱས་མཱ་ནི་ཡཱ་དང་ཨ་ནི་ནོག་ར་འདི་གས་ཚང་མ་ལྷིང་འཇགས་པོ་ཞེ་དྲག་རེད། ཨ་ནི་ད་ལྟ་སིད་ནི་དངོས་གནས་བྱས་ན་བོད་མི་ངས་ད་གིན་ཞུས་པ་ནང་བཞིན་རེད་བརྒྱ་ཆ་དགུ་བཅུ། ཧ། ལྷིང་འཇགས་པོ་ཞེ་དྲག་རེད་སེམས་ཤུགས་ཆེན་པོ་རེད་སྙིང་སྟོབས་ཅན་རེད། ང་ཚོ་གི་སྤྱི་པའི་རྩ་དོན་ལ་ཐུགས་ཕན་གསོས་པ་ཞབས་ཕྱི་ཞུ་མ་ཐུབ་ནའི་ཞབས་འདྲེན་ཞུས་ཀྱི་མེད་བསམ་བསམ་ཟེར་མཁན་མ་གཏོགས་གོང་ས་མཆོག་དད་གུས་བརྩི་བཀུར་བོད་མི་སྒྲིག་འཛུགས་ལ་རྒྱབ་སྐྱོར་ཡོད་ཟེར་མཁན་མ་གཏོགས་ཡོད་མ་རེད། ད་ཉུང་ཤས་ཅིག་རེད་བ། ཉུང་ཤས་ཅིག་འདི་འདྲས་བྱེད་ཡོང་དུས་ཁ་རང་བཞིན་གྱི་ད། སྤྱི་ཚོགས་ནང་གླེང་སློང་ཅིག་ཡོང་ཡོང་དུས་ངས་ཅིག་ཞུས་བསྡད་པ་ཡིན། ང་རྡ་རམ་ས་ལ་ལོག་འགྲོ་མཁན་རེད། རྣམ་པ་ཚོ་ནང་ལོགས་མ་སྐྱིད་པོ་ཆགས་པ་ཡིན་ན་ད་ནང་མ་སྐྱིད་པོ་ཆགས་པ་ཡིན་ན། ནང་མི་ནང་ལ་ཁ་གྲག་རེས་མེད་གྲོགས་པོ་གྲོགས་མོ་ཁ་གྲག་རེས་མེད WeChat དེ་ཡར་སྤེལ་བ་རེད་མར་སྤེལ་བ་རེད་བྱས་ཅིག་བྱས་བསྡད་པ་ཡིན་ན། ད་སེམས་ཅན་ཡོད་མཁན་བོད་མི་ཡོད་ཤག་པ་འདི་གས་ནི་སུ་སུ། ཁ་སོ་དགོས་རེད། ནང་ཁུལ་མ་དགའ་དང་མ་སྐྱིད་པ་ཤ་ཡ་ར་ར་བ། ཨ་ད་དེ་ནི་འཛམ་གླིང་སྤྱི་ཡོངས་ནང་ད་ཟེར་གི་འདུག་བ། ད་ཨོ་སྟྲེ་ལི་ཆབ་སྲིད་བཙོན་ཟུར་མང་པོ་ཞིག་འགྲོ་བསྡད་ཡོད་རེད་ཁོང་ཚོ་ཆབ་སྲིད་ལས་འགུལ་ག་རེ་སྤེལ་དགོས་བ་རེད་ཟེར་ཡོང་དུས་ཁ་ལ་ཨོ་དེ་འདྲ་རང་མི་འདུག་ད་ཕ་གི་ནང་ལ་ཡང་རྙོག་གྲ་དེ་བྱུང་ཤག་ཟེར་ཡོང་དུས་ཁ་ལ་ཨ་ནི་ཕྱི་ལ་ཡོད་བོད་མི་བློ་ཕམ་བོད་ནང་ལ་ཡོད་བོད་མི་བློ་ཕམ་བྱེད་གི་རེད་བ། དེ་འདྲ་གནང་རྒྱུ་ཡོད་མ་རེད། ང་ཚོ་ཚང་མ་ཤ་ཁྲག་གཅིག་གི་བོད་རིགས་སྤུན་ཟླ་རེད། ནང་མི་གཅིག་ནང་བཞིན་རེད། གོང་ས་མཆོག་ལ་དད་བཀུར་བརྩི་བཀུར་བྱེད་མཁན་རེད། ཨ་དེ་ཁོག་པ་རྒྱ་ཆེ་བྱེད་བྱེད། ཨ་ནི་ཙག་གེ་ཙིག་གེ་ཆེ་ཚིག་ཙག་གེ་ཙིག་གེ་ཕར་གཡུག། སྤྱི་པའི་རྩ་དོན་རྒྱ་ཆེན་པོ་དགོངས་པ་བཞེས་པའི་ཐོག་ནས་ནི་ཕྱག་ལས་གནང་དགོས་པ་ཤིན་ཏུ་གལ་ཆེན་པོ་ཞེ་དྲག་རེད། འདི་བྱས་པ་ཡིན་པ་ཡིན་ན་ཨ་ནི Australia ལ་ཨ་ནི་ཆབ་སྲིད་བཙོན་ཟུར་བགྲེས་ཡོལ་བདེ་འཇགས་ཕེབས་པ་དེ་གས་ཀྱི་སྐུ་ལས་སྐྱོན་གྱི་འདུག་བོད་ནང་ལ་གཟི་བརྗིད་དང་བློས་བཏང་བྱས་བཞག་པའི་སྙན་གྲགས་ཡོད་པ་འདི Australia ལ་མུ་མཐུད་ནས་གནས་བཞག་ཟེར་བཟོ་དགོས་དེ་དཔེ་གལ་ཆེན་པོ་རེད། དེ་སོང་ཙང་ཚང་མས་ཀྲུང་བསྡད་ཡོད་དུས་སྐབས་ལ་ནི་ཨ་ཕྱིས་སུ་ཡང་དེ་གནས་ཚུལ་ཆུང་ཆུང་ཆགས་པ་ཡིན་ན་སྤྱི་ཚོགས་དྲ་རྒྱ་བརྒྱུད་ནས་མང་པོ་ཅིག་འཁྲབ་སྡོད་ཀྱི་རེད་ཆེད་དུ་མངགས་ནས་འཁྲབ་མཁན་ཡོད་རེད་ཨ་ཕྱིས་དགྲ་དགའ་གཉེན་སྡུག་ཟེར་མཁན་ཆགས་པ་ཡིན་པ་ཡིན་ན། སུ་གང་ལ་ཕན་ཐོགས་གང་ཡོད་མ་རེད་ཞེས་འདི་ཞུ་ཡ་གཙོ་བོ་དེ་ལགས་སོ། ལགས་ཨ་ནི་ཨ་དཔལ་ལྡན་སྲིད་སྐྱོང་མཆོག་ཨ་ནི་དེ་རིང SBS བོད་སྐད་སྡེ་ཚན་ལ་ཨ་ནི་ཆེད་དུ་མངགས་ནས་ད་དུས་ཚོད་བཏོན་ནས་ཅིག་མཛད་བྲེལ་གྱི་འོ་དཔེ་ཡོད་ནའང་ད་དུང་དུས་ཚོད་བཏོན་ནས་ཨ་ནི་བཀའ་མོལ་གནང་བ་ལ་ཨ་ནི་བཀའ་དྲིན་ཆེ་ཞུ་ཡ་ཡིན། ཐུགས་རྗེ་གནང་པད་མ་ལགས་ཨ་ནི་རྣམ་པ་ཚོ་དེ་ཨ་ནི་བོད་མི་ཆེད་དུ་རང་རླུང་འཕྲིན་བཙུགས་ཐུབ་པ་ཨ་ནི་བོད་སྐད་སྡེ་ཚན་ཡོད་ཤག་པ་དེ་ཤ་ཡག་པོ་རེད་འདི་བརྒྱུད་བྱས་ཨ་ནི་བོད་མི་ཚང་མ་རྡོག་རྩ་གཅིག་སྒྲིལ་ཡོང་ཡག་རྩ་དོན་ལ་ཕན་པ། སོ་སོ་གི་ཆོས་རིག་གཞུང་སྐད་ཡིག་མི་ཉམས་གོང་སྤེལ་བྱེད་ཡག། གཙོ་ཆེ་ཤོས་གོང་ས་མཆོག་བཀའ་དྲིན་དང་བོད་མི་སྒྲིག་འཛུགས་ཀྱི་སྐུ་ལས་བསྐྱོན་བཞག་པ་ནམ་ཡང་མ་བརྗེད་ཡ་དེ་དཔེ་གལ་ཆེན་པོ་རེད་ཅེས་བཤད་ང་ཚང་མའི་འགན་འདི་བོད་ལ་ཡོད་བོད་མི་ཚོ་གི་མངོན་འདོད་སྒྲུབ་ཡ་དེ་རེད་རང་ལུས་མེར་སྲེག་བཏང་མཁན་ཚོ་གཙོས་པའི་ཆབ་སྲིད་དོན་དག་ལ་སྐུ་ལས་སྐྱོན་མཁན་ཚོ་ད་ལྟ་མྱོང་དང་མྱོང་བཞིན་པ་ཚོ་གི་སྨོན་ལམ་རྒྱག་དགོས་བ་རེད་རེ་བ་རྒྱག་དགོས་བ་རེད། དེ་གས་ཀྱི་ཨ་ནི་མངོན་འདོད་སྒྲུབ་ཡ་ང་ཚོའི་འགན་དེ་གཙང་བཤེར་བཤེར་ས་རེད་དེ་ཨ་ནི་མང་བྱས་ཀྱི་བྱེད་མཁན་ཡོད་མ་རེད་ཅེས་སོགས་སྐུ་ལས་སྐྱོན་དགོས་པ་རེད་མུ་མཐུད་ནས་སྐུ་ལས་སྐྱོན་རོགས་གནང་བྱེད་ཞེས་ཨ་ནི་རེ་སྐུལ་ཞུ་ཡ་ཡིན་ཐུགས་རྗེ་གནང། ཐུགས་རྗེ་གནང། ཐུགས་རྗེ་གནང་པད་མ་ལགས། ས་བཀྲ་ནི་ཨོ་སི་ཀྲི་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་མཐུན་འགྱུར་གནང་ཡོད་པ་རེད།